ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས།
SBS བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལེ་ཚན་ནང། ཨོསྟྲེ་ལི་ཡ་དང་ལྷོ་ཤར་ཨེ་ཤེ་ཡ་ཁུལ་སོགས་ཀྱི། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ཀྱི་འོས་མི་ཡིན་མཁན་རྒན་ཐུབ་བསྟན་དོན་གྲུབ་ལགས་དང་མཉམ་དུ། ཁོ་རང་བོད་མི་མང་སྤྱི་འཐུས་ཀྱི་འོས་མི་ལངས་དགོས་པའི་དམིགས་ཡུལ་དང། ལས་འཆར་སོགས་ཀྱི་སྐོར་བཅར་འདྲི་ཞུ་གི་ཡིན། ང་གསུང་རྒྱུ་རྡོ་རྗེ་ཡིན། རྒན་ཐུབ་བསྟན་ལགས་ཐོག་མ་དེ་བོད་མི་མང་སྤྱི་འཐུས་ཀྱི་འོས་མི་ལངས་པ་དེ་ལ། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དེ་ནས་རྒན་ཐུབ་བསྟན་ལགས་ཐོག་མ་དེ། SBS བོད་སྐད་སྡེ་ཚན་གྱི་ཨ་ནེ་གསན་མཁན་རྣམ་པ་ཚོ་ལ་ཁྱེད་རང་གི་ལོ་རྒྱུས་མདོར་བསྡུས་ཀྱི་ངོ་སྤྲོད་གནང་རོགས་བྱེད་དང། ཐོག་མ་དེ་དེ་ནས་ངས་རླུང་འཕྲིན་དེ་བརྒྱུད་བྱས། དེ་ནས Australasia དམིགས་བསལ་དང Australia New Zealand Japan Taiwan South Korea Russia ལ་བཞུགས་མཁན་དང་གསན་མཁན་ཚང་མ་ལ་དེ་རིང་ང་རང་སྙིང་ཐག་པ་ནས་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་ངའི་མིང་ལ་ཐུབ་བསྟན་དོན་གྲུབ་ཟེར་གྱི་ཡོད། དེ་ནས་ང་སྐྱ་སྐྱེས་ས་དེ་རྒྱ་གར་ཡིན། དེ་ནས་སློབ་གྲྭ་དེ་ཡིན་རྗེས་བོད་གཞུང་སློབ་གྲྭ་ལ་དེ་འདྲའི་སྡོད་ཡའི་གོ་སྐབས་བྱུང་སོང། དེའི་གཞུག་ལ་མཐོ་སློབ་དེ་མཐོ་སློབ་དེ་དེ་ནས་ཅན་ཏི་ག་ནས་དེ་འདྲའི་ཕྱིན། དེའི་རིང་ལ་དེ་ནས་ཅིག་རྒྱུན་ལས་ཀྱི་གཞོན་ནུའི་གི་རྒྱུན་ལས་ཀྱི་རྒྱུན་ལས་བྱས་པའི་གོ་སྐབས་དང། དེའི་གཞུག་ལ་དེ་ནས་ཅིག་ས་གནས་ན་ནི་ཏཱལ་གྱི་རང་བདེན་ཚོགས་ཆུང་གི་དེ་ནས་རྒྱུན་ལས་བྱས་ཀྱི་གོ་སྐབས་དེ་འདྲའི་ཐོབ་སོང། དེ་ནས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་དེ་ནས་ཨོ་སི་ཏྲེ་ལི་ཡ་ལ་དེ་འདྲའི་སུ་འབྱོར་སོང། དེའི་གཞུག་ལ་དགུ་བཅུ་གོ་བརྒྱད་བྱས་ཉིས་སྟོང་ལོ་ལ་དེ་ནས་སོ་སོ་གི་དེ་ལས་ཀ་བྱས་བྱས་དེ་ནས་དེའི་རིང་ལ་དེ་ནས་ང་ཚོ་མེལ་སྦོར་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་བྱས་ནས་དེ་འདྲས་བྱས་ལོ་གཉིས་རིང་ལ་གོ་སྐབས་བྱུང་སོང། དེའི་གཞུག་ལ་མུ་མཐུད་ནས་དེ་དེའི་གཞུག་ལ་དེ་ནས་ངས་མུ་མཐུད་ནས་ཕལ་ཆེར་སྐབས་དྲུག་དྲུག་རིང་ལ་དེ་ནས་ངས་ཀྱི་སྐབས་གསུམ་རིང་ལ་ད། དེ་འདྲའི་མེལ་སྦོར་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བྱས་བྱས་དེ་འདྲའི་ཞབས་ཕྱི་ཞུ་བའི་གོ་སྐབས་ཅིག་རག་སོང། དེའི་རིང་ལ་དེ་ནི་ཨོ་སི་ཀྲ་ལི་ཡའི་རྒྱལ་ཡོངས་ཚོགས་ཆེན་གྱི་རྒྱལ་ཡོངས་ཚོགས་པ་གི་དེ་ནི་ཚོགས་གཙོ་བྱེད་ཡ་འདྲ་བོ་དང། དེ་ནི་སྐྱབས་མགོན་རིན་པོ་ཆེའི་གདན་ཞུས་ཚོགས་ཆུང་གི་ཚོགས་མི་བྱེད་ཡ་དང། དོན་གཅོད་ཁང་ལྟ་བུ་སྐུ་ངོ་དོན་གཅོད་ཁང་དང་རིག་གཞུང་བསྟི་གནས་ཁང་གི་དེ་ནི་ཚོགས་ཆུང་གི་ལྟ། འགན་འཛིན་ལྷན་ཚོགས་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་བྱས་དང། དེ་འདྲས་བྱས་ནས་ཞབས་ཕྱི་ཞུ་ཡ་རག་སོང། དེ་ཡིན་ཙང་ཁྱོན་བསྡོམས་གྲབས་ཀྱི་ད་ད་ལྟ་བར་དུ་ཅིག་འདྲས་བལྟ་བསྡད་དུས། ཕལ་ཆེར་ཉིས་སྟོང་ལོ་ནས་བྱས་ད་ལྟ་བར་དུ་ལོ་ཉི་ཤུ་ཙམ་རིང་ལ་དེ་ནས་ཅིག་ལས་ཀ་ཆེ་ཆེ་ཆུང་ལ་མ་ལྟ་བའི་དེ་ནས་ཅིག་སྤྱི་ཚོགས་ཀྱི་ཞབས་ཕྱི་ཞུ་ཡ་གི་གོ་སྐབས་བཟང་པོ་ཞིག་ཐོབ་སོང་དེ་ཞུ་ཡ་ཡིན།
ཨ་ནེ་ཁྱེད་རང་གི་ལོ་རྒྱུས་ལ་གཞིགས་པ་ཡིན་ན་ད་ལྟ་གོང་དུ་འགྲེལ་བཤད་གནང་བ་ནང་བཞིན། མེལ་བྷོན་བོད་རིགས་ཚོགས་པ་ཀྱི་ཚོགས་གཙོ་དང་ཨོ་གླིང་རྒྱལ་ཡོངས་བོད་རིགས་ཁྱོན་ཚོགས་ཀྱི་ཚོགས་གཙོ། སྐུ་ཚབ་དོན་གཅོད་ཁྱབ་ཁོངས་ཨོ་ལི་ཡ་བོད་ཀྱི་རིག་གཞུང་ལྟེ་གནས་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ལ་སོགས་པ་ཀྱི་ལས་གནས་གལ་ཆེན་པོ་མང་པོ་ཞིག་སྒང་ལ་བཞུགས་མྱོང་འདུག་ད་ཡིན་ནའི་གལ་སྲིད་བོད་མི་མང་སྤྱི་འཐུས་ཆགས་པ་ཡིན་ན་རྒྱུ་མཚན་ག་རེ་ལ་བརྟེན་ནས་ཨ་ནི། དེ་སྔོན་ལས་ལྷག་པའི་ཕྱག་ལས་ཤིག་གནང་ཐུབ་ཀྱི་རེད་དགོངས་ཀྱི་ཡོད་ན། ད་ངས་འདིའི་ཐོག་ལ་ཞུ་ཡ་དེ་ལ་འདི་ཡིན་རོ། གཅིག་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་རེད། སྔོན་མ་གཅིག་འགན། མང་པོ་ཞིག་འཁྱེར་ཡོད་རེད། དེ་ལ་དཔགས་པའི་ཉམས་མྱོང་མང་པོ་ཅིག་བསགས་ཡོད་རེད། ས་གནས་འདྲ་བོ་བྱས་ན་ས་གནས་ཀྱི་ཚོགས་གཙོ་གི་ཉམས་མྱོང། ཅིག་མང་པོ་ཞིག་བསགས་བསྡད་ཡོད་རེད། དེ་ནང་བཞིན་དེ་ནི་ཨོ་སྟྲེ་ལིའི་རྒྱལ་ཡོངས་ཚོགས་པ་གི་ཚོགས་གཙོ་བྱས་པའི་སྐབས་དུ་ཡང་ཨོ་སྟྲེ་ལིའི་རྒྱལ་ཡོངས་ཀྱི་ཅིག་ཚོགས་པ་མང་པོ་མཉམ་དུ་ལས་འགུལ་སྤེལ་ཡ་འདྲ་བོ་དང། དེ་ནས་ཚོགས་ཆེན་དང་པོ་དེ་ཅིག་ག་ཟེར་གྲ་སྒྲིག་བྱས། ཨོ་སྟྲེ་ལི་ཡ་རྒྱལ་ཡོངས་ཚོགས་ཆེན་དང་པོ་དེ་མེལ་བོན་ལ་གྲ་སྒྲིག་བྱས་འདྲ་བོ་དང། དེ་ནས་ཀ་ལམ་རྡོ་ཀ། མེལ་བོན་ལ། དེ་ནས་གྲ་སྒྲིག་བྱས་འདྲ་བོ་དང། དེ་ནང་བཞིན་དེ་ནི། ཀེན་བོ་ར་འདྲ་ཞིག་ཡིན་ན་དེ་ནང་ལ་དེ་ནས་ཨོ་སྟྲེ་ལི་ཡ་རྒྱལ་ཡོངས་ཀྱི་ཅིག་སྐད་འབོད་ཆེན་པོ་དེ་འདྲའི་རྒྱ་མིའི་གཞུང་ཚབ་ལ་དེ་འདྲ་ཅིག་གོ་སྒྲིག་བྱེད་ཡ་གི་ཉམས་མྱོང་རེད། དེ་ནང་བཞིན་ཡང་རྒྱལ་བ་རིན་པོ་ཆེའི་ཚོགས་ཆུང་ནང་ལ་དེ་ནས་ཚོགས་མི་བྱས་པའི་སྐབས་དུ་ཡང། ཅིག་སྐྱབས་མགོན་རིན་པོ་ཆེ་དེ་ནས་ཨོ་སི་ཀྲི་ལི་ཡར་གདན་འདྲེན་ཞུ་ཡ་གི་དེའི་ཆེད་དུ་ཡང་ལོ་གཉིས་གསུམ་གཅིག་ལ་སོ་སོ་གི་ཉམས་མྱོང་བསགས་མྱོང་བསགས་ཡོད་དེ་ནང་བཞིན་ད་དེ་ནང་བཞིན་གྱི་ལས་ཀ་མང་པོ་ཅིག་འགན་མང་པོ་ཞིག་འཁྱེར་ཡོད་རེད་དེ་ལ་དཔགས་པའི་དེ་ནས་ཅིག་ཉམས་མྱོང་མང་པོ་བསགས་བསྡད་ཡོད་རེད་ད་ལྟ་ཡང་གཞན་པ་ཅིག་ཕྱོགས་གཅིག་ཞུ་རྒྱུ་བྱས་ན་ད་ལྟ་སྤྱི་ཁང་ཐོག་ལ་ཕྱོགས་གཅིག་ནས་ཅིག་འོ་རིག་གཞུང་དེ་ཨོ་ད་ག་ཟེར་བ་རེད་དོན་གཅོད་ལྷན་ཁང་དང་རིག་གཞུང་ལྟེ་གནས་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་བྱས་ནས་ཡང་ཅིག་སྤྱི་ཁང་འདྲ་བོ་དེ་ཚོའི་ཐོག་ལ་ཡང་ཅིག་ག་རེ་ཟེར་བ་རེད། ཅིག་ལས་ཀ་ཐོག་ལ་ཡང་ཅིག་ཅིག་ལས་འགུལ་མང་པོ་ཞིག་སྤེལ་ཡོད་རེད། དེ་ཚོ། ཅིག་དངུལ་བསྡུ་རུབ་བྱེད་ཡག་འདྲ་དང་ཅིག་ཁང་པ་བལྟ་ཡག་འདྲ་བོ་དང་དེ་འདྲའི་ཐོག་ལ་ཡང་སོ་སོ་གིས་ཉམས་མྱོང་མང་པོ་བསགས་བསྡད་རེད། དེ་ཡིན་ཙང་ད། ད་ལན་ང་གལ་སྲིད་སྤྱི་འཐུས་ཤིག་ཆགས་སོང་ན། ད་དེ་ཚོ་ཉམས་མྱོང་ཚང་མ་ཅིག་ཚུར་སྤུངས། གཅིག་ལ་ས་ཆ་གཅིག་སྤུངས་ཆོག་རེད་པ། དེ་སྤུངས་བྱས་དེ་ནི་འདི་གས། ཅིག་ཉམས་མྱོང་ལ་དཔགས་པའི་དེ་ནི་ཏན་ཏན་ཐུགས་ཕན་གསོས་ཀྱི་རེད་བསམ་གྱི་འདུག་འདི་ག་ལ་ད། མ་འདྲ་བ་ཞིག་ག་རེ་ཆགས་བསྡད་ཟེར་ན། སྔོན་མ་གི་བོད་པའི་གི་གྲངས་ཀ་དེ་ཉུང་ཉུང་རེད། དེ་དུས་ཀྱི་དཔལ་འབྱོར་གི་གནས་སྟངས་དེ་སྐྱོ་བོ་རེད། ད་ལྟ་ལྟར་བྱས་ན་གྲངས་ཀ་དེ་མང་འགྲོ་ཚར་རེད། དཔལ་འབྱོར་གནས་སྟངས་དེ་མང་འགྲོ་རེད། སོ་སོ་དེ་ལ་དཔགས་པའི་སོ་སོ་གི་ཉམས་མྱོང་དེ་མང་འགྲོ་རེད། དེ་ཙང་ཉམས་མྱོང་མང་པོ་དེ་ཚུར་སྤུངས་བྱས་ཏེ་མི་མང་གི་མཉམ་དུ་བྱས། མཉམ་དུ་འཛོམས་འཛོམས་བྱས་བྱས་དེ་ནི་གྲོས་བྱས་བྱས་དེ་ནི་ཏན་ཏན་ཅིག། ང་སྤྱི་འཐུས་ཆགས་སོང་ན་ཅིག་སྔས་མ་ལས་ལྷག་ཅིག་ནུས་པ་ཅིག་ཐོན་གྱི་རེད་བསམ་གྱི་འདུག། ད་ལྟ་ཁྱེད་རང་གིས་ཡིག་ཐོག་ཏུ་འཁོད་པའི་གི་མ་འོངས་ལས་འཆར་དེའི་ནང་ལ་བལྟས་པ་ཡིན་ན། དངོས་གནས་གལ་ཆེན་པོ་དང་ཨ་ནི་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་པ་དེ་འདྲའི་མང་པོ་ཞིག་གསུངས་འདུག་དཔེར་ན་མ་འོངས་ལས་འཆར་སྙིང་བསྡུས་ཟེར་བ་དེའི་ནང་ལ་ཡང་སྡེ་ཚན་དང་པོ་དེ་བོད་ཀྱི་སྐད་ཡིག་དང་ཆོས་རིག་མི་ཉམས་རྒྱུན་འཛིན་བྱ་རྒྱུ་ཟེར་བ་དེའི་ནང་ལ་ཡང་སྐུ་ཚབ་དོན་གཅོད་ལས་ཁུངས་དང་མཉམ་དུ་ནུས་པ་མཉམ་སྤུངས་ཞུས་ཏེ་བོད་ཀྱི་སྐད་ཡིག་དང་ཆོས་རིག་མི་ཉམས་རྒྱུན་འཛིན་དེའི་ཐོག་སོ་ཨོ་གླིང་དང་ནིའུ་ཛི་ལན་དུ་ཡོད་པའི་བོད་བརྒྱུད་ནང་བསྟན་ཆོས་ཚོགས་དང་བོད་པའི་སྤྱི་ཚོགས་བར། འབྲེལ་མཐུད་ཀྱི་ཟམ་པ་འཛུགས་ཐབས། གཞན་ཡང་མཁས་དབང་གདན་འདྲེན་ཞུས་ཏེ་འདི་ག་ཡི་ཁྱབ་ཁོངས་བོད་རིགས་སྤྱི་དང་ལྷག་པར་དུ་བོད་རིགས་ན་གཞོན་ཚོ་ལ་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་རྒྱལ་རབས་ཆབ་སྲིད་ངོ་སྤྲོད་ཀྱི་ལས་གཞི་སྤེལ་ཐབས་བྱ་རྒྱུ་ཡིན་ཞེས་གསུངས་འདུག་ད་ཡིན་ནས་ད་ལྟ་བར་དུ་དེ་འདྲ་གི་ལས་གཞི་མང་པོ་ཞིག་སྤེལ་མ་ཐུབ་པའི་རྒྱུ་མཚན་འདི་ནི་དཀའ་ངལ་རེད། གནད་འགག་འདྲ་པོ་དེ་ག་རེ་འདྲ་པོ་ཞིག་ཐུག་ཡོད་ན། ཨ་ནི་མ་འོངས་པར་གལ་སྲིད། ནི་སྐུ་ཉིད་བོད་མི་མང་སྤྱི་འཐུས་ཆགས་པ་ཡིན་ན། དེ་འདྲ་ཡི་ལས་གཞི་སྤེལ་ཐུབ་ཀྱི་རེད་བསམ་པ་གི། གདེང་ཚོད་དེ་ག་རེ་བྱས་ནས་སླེབས་གི་ཡོད་ན། དེ་ནས་ཁྱེད་ཀྱིས་ལྟའི་ལས་གཞི་གནད་འགག་ཆེན་པོ་མང་པོ་ཅིག་གསུང་གི་འདུག་སྟེ། དེ་ད་ལྟ་བར་དུ་དེ་འདྲའི་ཅིག་མང་པོ་ཅིག་སྤེལ་མ་ཐུབ་བ་དང་མ་འོངས་པ་ཁྱོད་རང་གིས་ལས་གཞི་ཆེན་པོ་དེ་ཚོ་ག་འདྲས་སེ་སྤེལ་ཐུབ་ཀི་རེད་ཟེར་ནས་ད་དྲི་བ་དེ་ཆགས་བསྡད་འདུག་ད་ང་རང་བསམ་ཚུལ་ལ་དེ་ད་ལས་གཞི་གནད་འགག་ཆེ་བ་ག་ཚོད་སྤེལ་ཡོད་རེད་མ་རེད་ཟེར་རེ་རེ་གཉིས་རེ་བྱས་ནས་ངས་ཞུ་ཚད་ཐི་ཡས་གང་མི་འདུག་ཡིན་ན་ཏན་ཏན་ང་ཚོ་གི། སྤྱི་ཚོགས་ནང་ལ་འདས་པའི་ལོ་ཁ་ཤས་རིང་ལ་ཅིག་ག་རེ་ཟེར་རེད། ཅིག་འཐུས་ཤོར་ཅིག་བྱུང་ཡོད་རེད། འདི་ག་རེ་ལ་བརྟེན་ནས་བྱུང་རེད་ཟེར་ན་ཅིག་ང་རང་ཚོ་འདས་པའི་ལོ་ཁ་ཤས་ནང་ལ་སྤྱི་ཚོགས་ནང་ལ་ཅིག་ཟང་ངེ་ཟིང་ངེ་མང་པོ་ཆགས་པ་ལ་བརྟེན་ནས་ཅིག་མཐུན་སྒྲིལ་དེ་ཉམས་པ་དེ་ཁོ་གསལ་པོ་གསལ་རྐྱང་རེད། དེ་གལ་སྲིད་མཐུན་སྒྲིལ་དེ་ཉམས་སོང་ན་དེ་ནས་ང་ཚོ་ལས་ཀ་བྱེད་ཀྱི་ལས་གཞི་ཆེ་དེ་ཚོ་སྤེལ་མ་ཐུབ་བར་དུ་ཁོ་འགལ་རྐྱེན་ཅིག་ཆགས་བསྡད་ཡོད་རེད་བ། དེ་ཡིན་ཙང་ཅིག་ཅིག་ག་རེ་ཟེར་རེད་བོད་རིགས་ཚོགས་པ་ཡིན་ན་རེད། དེ་ནས་དོན་གཅོད་ལྷན་ཁང་ཡིན་ན་རེད་མི་མང་རང་ཡིན་ན་རེད་འདི་ཚོའི་བར་ལ་ཅིག་འབྲེལ་བ་དེ་ཡག་པོ་ཅིག་མཐུན་འབྲེལ་དེ་ཡག་པོ་དགོས་ཡ་གལ་ཆེན་པོ་རང་ཆགས་བསྡད་ཡོད་རེད་པ། འོ་དེ་ཡིན་ཙང་ཏན་ཏན་ང་ཚོ་ལ་ཅིག་འཐུས་ཤོར་ཤོར་འགྲོ་བ་རེད་བསམ་སོང། ཡིན་ན་ད། ང་རང་འདྲ་བོ་ཅིག་རྗེས་མ་སྤྱི་འཐུས་ཆགས་པ་རང་ཅིག་ཡིན་པ་འདྲ་བྱས་ན་སོ་སོ་གི་འདས་པའི་ལོ་ཉི་ཤུ་གི་ཉམས་མྱོང་དང་དེ་ཚོ་ལྟ་ན། ཅིག་འདས་པའི་ལོ་ཉི་ཤུ་ནང་ལ་ཅིག་ཅིག་བོད་རིགས་ཚོགས་པ་མཉམ་དུ་ཡིན་ན་རེད། དོན་གཅོད་ལྷན་ཁང་མཉམ་དུ་ཡིན་ན་རེད་དོན་གཅོད་ལྷན་ཁང་འདྲ་བོ་བྱས་ན་སྐབས་གཅིག་མ་རེད་སྐབས་བཞིའི་རིང་ལ་ཅིག་འབྲེལ་བ་ཡག་པོ་བྱས་གནས་ཐུབ་པ་ཅིག་བྱུང་སོང་དེ་ནང་བཞིན་ཚོགས་པ་མཉམ་དུ་ཡིན་ན་འབྲེལ་བ་ཡག་པོ་ཅིག་གནས་ཐུབ་པ་བྱུང་སོང་དེ་ནང་བཞིན་མི་མང་མཉམ་དུ་ཡིན་ན་འབྲེལ་བ་ཡག་པོ་ཅིག་གནས་ཐུབ་པ་བྱུང་སོང་དམིགས་བསལ་གྱིས་དེ་སྔ་ཨོ་སི་ཀྲོ་ལི་ཡའི་རྒྱལ་ཡོངས་ཚོགས་གཙོ་གི་མིང་འཁྱེར་ནས་ལོ་གསུམ་རིང་ཕྱག་ལས་གནང་བའི་ལས་ཀ་བྱེད་པའི་སྐབས་དུ་དེ་ཚོ་མུས་མཐུད་ནས་འབྲེལ་བ་ཡག་པོ་ཅིག་ཆགས་སོང་དེ་ཡིན་ཙང་སོ་སོ་གི་སེམས་པ་ནང་ལ་དེ་ཚོ་ཚང་མ་ཅིག་ནུས་པ་དེ་ཚང་མ་ཅིག་མཉམ་དུ་སྤུངས་ཐུབ་ན། ཏན་ཏན་ཅིག་ངེད་ཀྱི་ཅིག་མཐུན་རྐྱེན་བཟོ་བ་ཅིག་ལས་ཀ་བྱེད་ཐུབ་ཀྱི་རེད་བསམ་ཙང་ངས་དེ་དྲན་གྱི་འདུག་དེ་ནས་ང་རང་འདྲ་བོ་ཅིག་གིས་བོད་ད་ལྟ་གི་འབོད་སྒྲ་འདྲ་བོ་དེ་འབོད་སྒྲ་དེ་གང་ཡིན་ཟེར་ན། བདེ་སྡུག་མཉམ་མྱོང་དང་དེ་ནས་ནུས་པ་མཉམ་སྤུངས་ཟེར་ནས་ངས་དེ་ཞུ་བསྡད་ཀྱི་ཡོད། དེ་ཡིན་ཙང་ང་རང་ཚོ་སྤྱི་ཚོགས་ཡར་རྒྱས་གཏང་ཡ་ཡིན་ན་རེད་མ་འོངས་པ་བོད་ཀྱི་བདེན་མཐའ་གསལ་ཡ་ཡིན་ན་རེད། དེ་ཚོ་ལ་དེ་ནས་དེ་འདྲའི་གི་བསམ་བློ་ཞིག་གཏང་མ་ཐུབ་ན་བདེ་སྡུག་མཉམ་མྱོང་དང། ནུས་པ་མཉམ་སྤུངས་ཀྱི་བསམ་བློ་ཞིག་བཏང་མ་ཐུབ་ན་མ་འོངས་པ་ང་ཚོ་དེ་འདྲ་འགྲུབ་འོས་མེད་པ་ཁོ་བརྒྱ་ཆ་བརྒྱ་རེ་ཆགས་བསྡད་འོས་རེད་བསམ་འདུག་སོ་སོ་དེ་ཡིན་ས་སོ་སོ་གིས་འབོད་སྒྲ་འདི་ལ་དངོས་གནས་ཡིད་ཆེས་གཙང་མ་ཡོད་འདི་ནང་བཞིན་བྱེད་ལས་ཀ་བྱེད་ཀྱི་ཡིན་ལབ་ནས་དེ་ཁས་ལེན་ཞུ་འོས་ཡིན། ཨ་ལས་འཆར་གཞན་པ་གཅིག་ག་རེ་གསུང་འདུག་ཟེར་ན་ཨ་ནེ་བོད་རིགས་མང་ཚོགས་ལ་བུ་བཅོལ་ཁང་གོ་སྒྲིག་གནང་ཐོག་ད་དེ་གི་འགྲེལ་བཤད་དེ་ག་རེ་གསུང་འདུག་ཟེར་ན། བོད་མི་མང་པོ་བུ་ཕྲུག་བཅོལ་ཡུལ་མེད་པའི་དཀའ་ངལ་དང་སོ་སོ་ཡི་ཕྲུ་གུ་ཆུང་དུས་ནས་བོད་ཀྱི་སྐད་དང་གཤིས་ལུགས་སོགས་སློབ་རྒྱུ་ཡི་དཀའ་ངལ་སེལ་ཐབས་སུ་ས་གནས་བོད་རིགས་ཚོགས་པ་དང་མཉམ་རུབ་ཀྱིས་ས་གནས་སོ་སོར་ཡོད་པའི་བུ་བཅོལ་ཁང་གསར་འཛུགས་ཞུ་རྒྱུ། ལས་ཀ་དོན་གཉེར་བྱ་རྒྱུ་ཡིན་གསུངས། ད་ཨ་ནི་ལས་འཆར་དེ་དཔེ་མི་སྲིད་པས་ཡག་པོ་འདུག་བསམ་གྱི་འདུག་ད་ཡིན་ནའི། བུ་བཅོལ་ཁང་ཞིག་གོ་སྒྲིག་བྱེད་པ་ལ་ཨ་ནི་ས་ཆ་དང་ཁང་པ་དགོས་ཀྱི་ཡོད་རེད་ཨ་ནི་དེ་ལ་ལྟ་རྟོག་བྱེད་མཁན་དགེ་རྒན་དགོས་ཀྱི་ཡོད་རེད། ཨ་ནི་དེ་ཚོ་གི་འགྲོ་སོང་དང་མཐུན་རྐྱེན་དེ་ཚོ་ག་བ་ནས་རག་གི་རེད། ག་འདྲ་བྱས་ནས་རག་གི་རེད་དགོངས་ཀྱི་ཡོད་ན། ད་དེ་བུ་བཅོལ་ཁང་དེ་སྒང་ལ་རང་གི་བསམ་ཚུལ་དེ་ཞུ་བ་རེད་ཅེ་ན། རེད་ད་བུ་བཅོལ་ཁང་དེ་ངའི་ད་ལན་དེ་ད་ལན་གཅིག་པོ་ཅིག་མ་རེད་འདི་ངས་ཀྱི་སྤྱི་འཐུས་ལངས་དུས་ངས་ཀྱི་ད་དེ་བུ་བཅོལ་ཁང་དེ་སྒང་ལ་བསམ་བློ། བཏང་བྱས་འདི་སྒང་ལ་དེ་བཤད་ཡོད། འདི་ཧ་ཅང་གི་གནད་འགག་ཆེན་པོ་རེད་བསམ་གྱི་འདུག་དེ་ནས་དང་པོ་དེ་ངས་གནད་འགག་ཆེན་པོ་དེ་ངས་འཁྱུག་ཙམ་ཞུས་བཞག་རོགས། གཅིག་ད་གཅིག་ཕྲུ་གུ་ཆུང་དུས་སྐབས་དེ་ནས་ཁོང་ག་ཟེར་དགོས་རེད་གཅིག་ང་ཚོའི་གི་ཆོས་དང་རིག་གཞུང་སྐད་ཡིག་འདི་ཚོ་གཅིག་ཁོང་ཚོའི་ཨམ་ཅོག་ནང་བླུགས་མ་ཐུབ་ན། དེ་ནས་ལོ་ལྔ་དྲུག་བདུན་ཆགས་དུས་ཕལ་ཆེར་ཕྱི་དྲགས་པ་འདྲ་བོ་ཆགས་བསྡད་ཀྱི་འདུག་བ། འདི་གཅིག་རེད་ད་དེའི་ཕལ་ཆེར་ཁྱེད་རྣམ་པ་ཚོས་གསན་ཡོད་ན་སྙམ་དེ་ནི་བོད་ནས་ཕེབས་མཁན་མཁན་པོ་ཚུལ་ཁྲིམས་བློ་གྲོས་ཟེར་མཁན་གྱི་གསེར་རྟ་གི་མཁན་པོ་ཞིག་འདུག་ཁོང་གིས་དཔེ་དེ་ནན་པོ་གསུང་གི་འདུག་བ་དེ་སྒང་ལ་དངོས་གནས་ལོ་བྱིས་པ་ལོ་གཅིག་གཉིས་གསུམ་ནས་ཁོ་རང་ནས་དེ་བོད་བོད་ཀྱི་ག་ཟེར་བ་རེད་དེ་ཨམ་ཅོག་འདྲ་ནང་བླུག་ཐུབ་དགོས་རེད་དེ་སྒང་ལ་དེ་ནི་ཁོང་ཚོ་དེ་ནི་ཕྱི་རྒྱལ་གྱི་དེ་ནི་དེ་ཁ child care དེ་དེ་འདྲ་བར་བུ་བཅོལ་ཁང་ནང་བཅུག་ན་དེ་ནི་པུ་ར་བསམ་བློ་བསམ་བློ་པུ་ར་འགྱུར་བ་ཐེབས་འགྲོ་གི་རེད་ཟེར་ནས་དེ་འདྲའི་གི་དཔེ་ནན་པོ་གསུང་སོང། སོ་སོ་ཡིན་ན་འདི་བསམ་གི་འདུག་འདི་སྒང་ལ་འདི་གཅིག་རེད་གཉིས་པ་དེ་ཡིན་ན། ག་ཟེར་དགོས་རེད་ད་ཕ་མ་མང་པོ་ཞིག་རེད་ཕ་མ་དེ་ཚོ་གིས་ཅིག་ཕྲུ་གུ་བཅོལ་ས་མེད་ན་དེ་ནི་ཕྲུ་གུ་གིས་ཅིག་ག་ཟེར་དགོས་རེད་ཅིག་དཀའ་ངལ་མང་པོ་ཆགས་ནས་དེ་ནི་ཅིག་དཔལ་འབྱོར་གྱི་ཅིག་དཔལ་འབྱོར་དེ་ལ་དཔལ་འབྱོར་སྒང་ལ་སོ་སོའི་ནང་གི་དཔལ་འབྱོར་གནས་སྟངས་དཔལ་འབྱོར་གནས་སྟངས་སྒང་ལ་ཅིག་ཁྱད་པར་འགྲོ་བ་རེད་འདི་ནང་བཞིན་དེ་ནི། སྐྱབས་མགོན་རིན་པོ་ཆེ་གིས་སྐབས་ཐེངས་མ་ཁ་ཤས་ཤིག་གསུངས་ཡོད་རེད་གཅིག་ང་ཚོ་བོད་པའི་གི་མི་འབོར་དེ་ཆེར་བཏང་དགོས་མང་བཏང་དགོས་དོན་གསུངས་ཡོད་རེད་ད་དེ་ཚོ་ཡིན་ན་ཁྱད་པར་འགྲོ་རེད་པ་གལ་སྲིད་གཅིག་ཕྲུ་གུ་གཅིག་ཕྲུ་གུ་ཁ་ཤས་ཤིག་གི་ཕྲུ་གུ་ཉར་ཡག་ལ་ད་དཔལ་འབྱོར་གི་གནས་སྟངས་ད་ད་དུས་ཚོད་ད་མང་པོ་གཅིག་གི་དཀའ་ངལ་འཕྲད་བསྡད་ན་དེ་ནས་མི་འབོར་འཕེལ་རྒྱས་འགྲོ་ཡ་གི་སྐོར་ལ་འགན་འཁུར་ཡོད་མ་རེད་བསམ་བློ་བཏང་ཐུབ་ཡ་ཡོད་མ་རེད་པ་གལ་སྲིད་ང་ཚོ་གཅིག་དེ་འདྲའི་གཅིག་བཙུགས་ཐུབ་སོང་ན་དེ་ནས། ཏན་ཏན་ཧ་ཅང་གི་ཅིག་དཔལ་འབྱོར་གནས་སྟངས་ལ་ཅིག་ཁེ་ཕན་ཆེན་པོ་ཡོང་ཡ་དང། དེ་ནས་མི་འབོར་ཡོད་ན་འཕེལ་རྒྱས་ཡོང་ཡ་གཞི་ཆགས་ཀྱི་རེད་པ། ཡིན་ན་ད་དེ་ག་འདྲས་བྱེད་དགོས་རེད་ཟེར་ན། ལབ་གི་ཡོད་ན། ཏན་ཏན་ད་དེ་ང་ཚོ་ཅིག་གཅིག་རང་ཅིག་གི་མ་རེད་མི་མང་རེད། ཚོགས་པ་རེད། དེ་ནས་བཙན་བྱོལ་སྒྲིག་འཛུགས་སྒྲིག་འཛུགས་ཡིན་ན་འདི་སྒང་ལ་དགོངས་པ་བཞེས་དགོས་རེད་བསམ་ས་དྲན་གྱི་འདུག་ད་ལན། ཅིག་ད་ངས་མིང་དེ་འདོན་གྱི་མེད་པ་ད་སྲིད་སྐྱོང་འོས་མི་ཅིག་གི། བུ་བཅོལ་ཁང་སྒང་ལ་བཀའ་མོལ་གནང་འདུག་བ་དེ་གལ་ཆེན་པོ་རེད་འདུག་ས་ནས་ཏན་ཏན་དེ་ཅིག་བཙན་བྱོལ་སྒྲིག་འཛུགས་ཡིན་ན་རེད་དེ་རིང་ང་ཚོ་གི་ཁ་སང་བ་རེད་བོད་རིགས་ཚོགས་པ་རེད་མི་མང་རེད་དེ་འདི་སྒང་ལ་སོ་སོ་སོ་སོ་ས་གནས་ག་པར་བསྡད་ཡོད་ན་དེ་གཞུང་གི་དེ་ས་གནས་ལ་དེ་ས་གི་ཡང་ཁོ་གཞུང་ལས་ཁུངས་ཁག་ལ་ཏན་ཏན་ཞུ་ས་ཡོད་རེད་བསམ་གི་འདུག་དེ་ཡིན་ཙང་ང་ཚོ་ཚང་མས་གི་ཐབས་ཤེས་བྱས་ནས་ཕ་མ། ཚོགས་པ། དེ་ནི་གཞུང་གི་ཨོ་སྟྲེ་ལི་ཡའི་གཞུང་སོ་སོ་གི་མངའ་སྡེ་གི་གཞུང། དེ་ནི་བཙན་བྱོལ་སྒྲིག་འཛུགས་འདི་ཚོ་ཚང་མ་ལ་ང་ཚོས་ཀྱི་འབྲེལ་བ་བྱས་བྱས་མི་འདི་ཏན་ཏན་ཅིག་ད་ཅིག་ཡོང་གི་རེད་བསམ་ས་དྲན་འདུག་ད་དེ་ངས་སོ་སོ་གི་ང་རང་གི་ཐབས་ཤེས་བྱེད་ཡ་གི་ཐབས་ཤེས་བྱེད་དགོས་བསམ་ས་རེད་དེ་དཔེ་ག་རེ་ཟེར་བ་རེད་སེམས་པ་ནང་ལ་ཚོར་བ་དེ་ཤུགས་ཆེན་པོ་ཡོད་དེ་ཡིན་ཙང་གལ་སྲིད་ང་སྤྱི་འཐུས་ཀྱི་གོ་སྐབས་རག་སོང་ན་ཏན་ཏན་འདི་སྒང་ལ་ང་ཤུགས་རྒྱབ་གི་ཡིན་འདི་ཞུ་ཞུ་འདོད་པ་བྱུང།
ཨ་ནེ་གཞན་པ་ཅིག་ག་རེ་གསུངས་འདུག་ཟེར་ན་ཨ་ནེ་བོད་པའི་སྤྱི་ཁང་རྒྱག་ཡ་ལ་འབད་བརྩོན་ཞུ་གི་ཡིན་གསུངས་འདུག་ཨ་ནེ་མི་མང་པོ་ཅིག་གིས་སྤྱི་ཁང་དགོས་ཀྱི་འདུག་ཨ་ནེ་གལ་ཆེན་པོ་རེད་གསུང་གི་ཡོད་རེད་དེ། ད་ལྟ་བར་དུ་ཨ་ནེ་བོད་མི་མང་ཤོས་གནས་སྡོད་བྱེད་ས Australia ནང་ལ་ཨ་ནེ་སྤྱི་ཁང་དེ་འདྲ་ཅིག་བྱུང་ཡོད་མ་རེད། ཨ་ནེ་དེ་མ་བྱུང་བ་གི་དཀའ་ངལ་དང་རྒྱུ་རྐྱེན་འདྲ་པོ་དེ་ག་རེ་ལ་ཐུག་འདུག་བསམ་གྱི་འདུག་ཨ་ནེ་མ་འོངས་པར་སྤྱི་ཁང་དེ་འདྲ་ཅིག་རྒྱག་ཐུབ་ཡ་ལ་ཨ་ནི་དམིགས་བསལ་རེ་བ་ག་རེ་མཐོང་གི་ཡོད་ན་ཨ་ནི་འཆར་གཞི་དང་དང་བླངས་ག་རེ་འདྲ་པོ་ཅིག་ཡོད་ན།
རེད་ད་ཐ་མ་དེ་སྤྱི་ཁང་སྒང་ལ་ཆགས་བསྡད་རེད་པ། ད་དེ་ཞུ་མི་དགོས་པར་ཚང་མས་གི་མཁྱེན་གི་རེད་སྤྱི་ཁང་དེ་ག་ཚོད་གནད་འགག་ཆེན་པོ་ཡོད་བ་གལ་ཆེན་པོ་ཡིན་པ་ངོ་ནས་དེ་ནས་འདི་ག་དེ་སྒང་ལ་དེ་ནས་ག་རེ་ཟེར་བ་རེད་ད། སོ་སོ་ཡིན་ན་རེད་དེ་ནང་བཞིན་མི་མང་པོ་བསམ་བློ་འདི་རང་ཡོད་རེད་དེ་ནི་དོན་གཅོད་ལས་ཁང་ཡིན་ན་འདི་སྒང་ལ་དེ་ནི་འདས་པའི་ལོ་ཁ་ཤས་ཤིག་རིང་ལ་ཅིག་ས་གནས་ག་པར་ཕེབས་སོང་ན་སྤྱི་ཁང་ཐོག་ལ་ཅིག་བཀའ་མོལ་རབ་དང་རིམ་པ་གནང་བྱས་དེ་འདྲའི་གནང་བསྡད་རེད་འདུག་ད་སོ་སོ་འདྲ་པོ་ཅིག་ད་ལན་ཅིག་སླེབས་སོང་ན་དེ་འདི་སྒང་ལ་ཅིག་ག་རེ་ཟེར་བ་རེད་ཅིག་སོ་སོ་གི་ནུས་པ་གང་ཡོད་ཡོད་ཅིག་སྤུངས་བྱས་ཅིག། དོན་གཅོད་ལས་ཁང་རེད་ཚོགས་པ་རེད་མི་དམངས་རེད་ང་ཚོ་མཉམ་དུ་གཅིག་འཛོམས་བྱས་ཅིག་ཁོར་ཡུག་ཅིག་བསྐྲུན་ཡ་དང་ཅིག་སེམས་གསོ་ཤུགས་ཆེན་པོ་ཞིག་སླེབས་དགོས་བཟོ་དགོས་ཧ་ཅང་གལ་ཆེན་པོ་རེད་ཤག་ཟེར་དྲན་གྱི་འདུག་ད་འདས་པའི་ལོ་ཁ་ཤས་ཀྱི་ནང་ལ་ད་སྔོན་ལ་ཞུས་པ་ནང་བཞིན་རེད་ཅིག་སྤྱི་ཚོགས་ནང་ལ་ཅིག་ཟང་ངི་ཟིང་ངི་མང་པོ་བྱུང་ནས་འདི་ཐོག་ལ་སྨིན་ཐུབ་ཡོད་མ་རེད་དེ་མ་གཏོགས་ད་སིད་ནི་དང་མེལ་བོན་འདི་ནང་སྔོན་མ་ནས་འདི་སྒང་ལ་བསམ་བློ་འདྲ་བོ་དེ་ཡོད་ཡོད་རེད། དེ་འདི་དག་ད་ལན་གྱི་ང་སླེབས་སོང་ན། ཅིག། དོན་གཅོད་ལས་ཁང་རེད་ཚོགས་པ་རེད་མི་མང་རེད་འདི་ཚོ་མཉམ་དུ། ཅིག་གང་མང་མང་ཅིག་ཐུག་བྱས་འདི་སྒང་ལ་བགྲོ་གླེང་བྱེད་བྱས། ཨོ་དེ་འདྲའི་ཅིག་བྱེད་ཡག་གི་འདོད་པ་ཡོད། དེ་ནི་སྤྱི་བཏང་ཅིག་སྒོར་མོ་ས་ཡ་མང་པོ་ཅིག་ལམ་སང་ཅིག་འདོན་དགོས་ཡ་ཅིག་གལ་ཡོད་མ་རེད་ཅིག་ཁང་ཉོ་དུས། ཅིག། བརྒྱ་ཆ་བཅུ་ཅིག་དང་པོ་བཏོན་ན་འགྲིག་གི་འདུག། དེ་བརྒྱ་ཆ་བཅུ་འདོན་ཡ་ལ་ད་ད་ལྟ་ང་ཚོ་བོད་མི་ཀྱི་གྲངས་ཀ་མང་པོ་རོ་བ་ད་སིད་ནི་དང་མེལ་བོན་འདི་ཚོ་གྲངས་ཀ་མང་པོ་ཆགས་བསྡད་ཡོད་རོ་བ་དེ་ཡིན་ཙང་ངས་དེ། དཀའ་ངལ་ཞིག་རག་ཀྱི་མཐོང་གི་མི་འདུག། དང་པོ་བརྒྱ་ཆ་བཅུ་ཞིག་སྤྲད་དེ་ག་ལེར་ག་ལེར་ཅིག་ག་རེ་ཟེར་དགོས་རེད་ད། ཅིག་ཟླ་བ་ཟླ་བ་ལ་ཅིག་ཁས་ལེན་བྱས་རེད་བོ་དེ་འདྲས་འདུག། ད་གང་ཅི་དེ་འདི་ཡང་ད་མ་འོངས་པ་ཅིག་གོ་སྐབས་རག་སོང་ན། དེ་སྒང་ལ་རབ་དང་རིམ་པ་འཚོགས་ཆོག་རུ་བ། ད་ང་ཚོ་མེལ་བོན་ས་གནས་འདྲ་བོ་བྱས་ན། ད་ད་ལན། ཅིག། དོན་གཅོད་ལས་ཁང་བརྒྱུད་བྱས་ནས་ང་ཚོ་ལ་ད་ཅིག་གང་ས་ཆ་ཨེ་ཀར་བདུན་དང་ཕྱེད་ཀ་བྱེད་དགོས་ཅིག་ང་ཚོ་ལ་ད་ཅིག་བོད་བརྒྱུད་ད་ཡང་ལ་མགྱོགས་པོ་རག་འོ་རེད། དེ་ཡིན་ཙང་དེ་སྒང་ལ། ད་ང་ཚོ་ཅིག་སྤྱི་ཁང་ཚོགས་ཆུང་གི་མ་འོངས་པ་ད་འཆར་གཞི་མང་པོ་ཡོད་ཁང་པ་བཟོ་ཡ་ད་ད་ཅིག་ག་རེ་ཟེར་དགོས་རེད་ད་ང་ཚོ་མི་སྟོང་ཕྲག་ཡས་མས་ཅིག་གིས་མ་འོངས་པ་ཅིག་འཚོགས་ས་ད་ད་ད་དེ་ཅིག་བསམ་བློ་གཏང་དགོས་རེད་པ་ད་འདི་འདི་ཚོ་འཆར་གཞི་ཆེན་པོ་རེད་འགན་ཆེན་པོ་རེད་ཡིན་ནའི་འདི་སྒང་ལ་ད་ད་ཚོགས་ཆུང་འདི་ནང་བསྡད་བྱས་དེ་ནས་མུ་མཐུད་ནས་འདི་སྒང་ལ་ཅིག་སོ་སོ་གི་ནུས་པ་གང་ཡང་གང་ཡང་ཐུབ་ཐུབ་ཅིག་སྤུང་ཡ་གི་བསམ་བློ་ཡོད་འོ་དེ་འདྲ་ཡིན་དེ་ནས་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ལགས་སོ་རྒན་ཐུབ་བསྟན་ལགས་ཨ་ནི་དུས་ཚོད་བཏོན་ནས་དྲི་བ་ལན་འདེབས་ཞིབ་ཚགས་གནང་བ་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། འོ་ལགས་སོ།
རྣམ་པ་ཚོས་བཅར་འདྲི་གི་ལེ་ཚན་དེ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia འི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།